ཞེ་དྲག་པའི་རྩ་ཆེན་པོ་བྱས་ནས་བུ་དེ་ཚོ་ལ་བྱམས་པོ་ཞེ་དྲག་བྱེད་དགོས། ད་བློན་པོ་གཞན་པ་ཅིག་བུ་གཅིག་མ་གཏོགས་མེད་པ་ན་དང་བློན་པོ་གཞན་པ་ཅིག་པ་ཕ་དེ་བུ་གཅིག་མ་གཏོགས་མེད་དེ་ཁོ་ལ་ཁོ་ཚོ་སུམ་ཅུ་སོ་གཉིས་ཡོད་ཡོད་ས་ཟམ་པ་དེ་ན་ཉི་མ་གཅིག་མཉམ་དུ་ཐུག་ནས་ཁོ་ཚོས་ནི་འབུད་རྒྱག་བཏང་རེས་བྱས་ཅིང་ནི་བློན་པོ་གཞན་པ་ཅིག་བུ་དེ་ཆུ་བོ་ལ་ཟགས་པ་ན་དང་ཆུ་བོ་ལ་ཟགས་དེ་ཁོ་ལ་ཁོ་བུ་གཅིག་མ་གཏོགས་ཡོད་མ་རེད་ཨ་ནི་ནས་ཆག་གི་མ་རེད་པ་ཁོ་རང་བུ་དེ་སུམ་ཅུ་སོ་གཉིས་དེ་ཡོད་རེད་པ་ཁོང་ཁྲོ་ཞེ་དྲག་ཟ་གི་རེད་བ་ཁོང་ཁྲོ་ཟ་གི་རེད་དེ་ཁོ་ཚོ་ཁ་གཏད་གཅོག་ཐུབ་ཡས་ཁྱོན་ནས་མེད་པ། ཁ་བཏུད་བྱ་རྒྱུ་ཡིན་ན་བུ་སོང་ཆུ་སྲིན་གྱི་གླགས་འཁྱེར་ཡས་མེད་པས། གླགས་འཁྱེར་ཡས་མེད་ས་ཁུག་གཡོ་སྒྱུ་བྱེད་ཀྱི་ནི། གཡོ་སྒྱུ་ཞེ་དྲག་བྱེད་ཀྱི་ནི་ཁ་བཏུད་ཆུ་ནི་མ་ཆག་ཅིག་ནི་བུ་སོང་ཆུ་སྲིན་གཉིས་དེ་ལ་དེ་ལས་ཀྱི་ལྗང་བུ་ཞེ་དྲག་བྱས་ནས་དཔེར་མ་ཟད་ལྗང་བུ་བྱས་ནས། ས་ལྗང་བུ་ཡི་མེ་ཐུག་སྲིད། ཙོག་བུ་གྱི་རང་ཐུག་སྲིད་གང་ས་ཁང་པའི་སྟོབས་འཕེལ་བྱེད་ལ་ཡོང་བ། ཙོག་བུ་ཞེ་དྲག་བྱས་པ་ཡིན་ན་རང་ལྗང་ར་ཡ་བྱེད་མ་དེ་ཡོད་མ་རེད། ལྗང་བུ་བྱས་པ་ཡིན་ན་མི་ཡིན་པ་བྱས་ཕག་ཐུག་གོ་རེད། དེ་ཡི་ས་ནི་བློན་པོ་ཡིན་པ་དེ།

རྒྱ་བོད་མ་བཀུག། བསང་མཆོད་ཡི། དུས་རྟག་ཏུ་ཐུགས་རྗེ་ཆེན་པོའི་སེམས་བསྐྱེད་ལས་ཟས་བཟེད་པ་ཡི། ས་སྒོ་བསང་མཆོད་སྲུ་ཉིད་དེ་ལང་ས། མ་ས་ཀ་མ་ཁྲི་ལས་སླེབས་པ་ཡི། མ་ས་ཀ་མ་སྤུ་གུ་ལ་རྩི་བུ་ཡོན་གུར་བ་བུ་བསང་མཆོད་སྲུ་ཉིད་ཀྱིས་བྱས་ཏེ་སྒོ་བོ་དེ་རང་ལག་ཏུ་སླེ་སྟེ། དེ་མ་ཐག་ཏུ་ཤི་གོ། དེ་མ་ཐག་ཏུ་ཤི་གོ། ཨོ་དེ་ཡི་བསང་མཆོད་ཀྱིས། མ་ས་ཀ་མ་ལ་ནི་བསོད་སྙོམས་ལ་ཕེབས་ཀྱིས། མ་ས་ཀ་མ་གིས་བསོད་སྙོམས་ཕེབས་བསང་མཆོད་ཀྱིས་བསོད་སྙོམས་ཞིབ་ཟ་སྟེ་མ་ས་ཀ་མ་ལ་ཆུ་བསྟན། ཆུ་བསྟན་ཅིང་ནི་བདེ་ཐོག་ད་ག་རང་ཡི་བདེན་པ་མངོན་སུམ་དུ་རྟོགས་ཀྱིས།

ཨ་ཁ་ཕྱེ་དུས་རང་གི་བུ་སུམ་ཅུ་སོ་གཉིས་མགོ་བོ་སུམ་ཅུ་སོ་གཉིས་དེ་རེད་དེ། ད་དེ་བྱས་ནས་ཁོ་རང་ནས་སྡུག་བསྔལ་ལ་སོགས་པ་ཚུར་ཡོང་གི་མ་རེད་བ་སངས་རྒྱས་ཀྱིས་ཁོ་ཆོས་བསྟན་བདེན་པ་མངོན་སུམ་དུ་རྟོགས་ཚར་བ། དེ་བྱས་ནས་ཨ་མ་ས་ག་མ་བཀའ་འདྲི་ཞུས་ནས་དེ་སུམ་ཅུ་སོ་གཉིས་དེ་ང་ཡི་བུ་ལ་སྐྱེ་དགོས་ཡས་དེ་རྒྱུ་ག་རེ་བསགས་པ་རེད། ཨ་ནི་དེ་ལྟ་བུ་རྒྱལ་པོ་གསལ་རྒྱལ་གྱིས་ནི་མགོ་བོ་བཅད་དགོས་ཡས་དང་མགོ་བོ་དེ་ནི་ང་གིས་མཐོང་དགོས་ཡས་དང་ཨ་དེ་འདྲ་ཡི་ལས་ག་རེ་བསགས་པ་རེད་ཟེར་ན་སྔ་མ་ཨ་ནི་བསྐལ་པ་མང་པོའི་སྐབས་ང་རང་ནི་ལ་རྐུན་མ་སུམ་ཅུ་སོ་གཉིས་སྒྲིག་འཛུགས་ཅིག་ཡོད་རེད། རྐུན་མ་སུམ་ཅུ་སོ་གཉིས་སྒྲིག་འཛུགས་བྱས་ནས་རྐུ་མ་ཤ་སྟག་བརྐུས་ཅིང་བསྡད་དེ་དགོས། ཡང་ཉི་མ་གཅིག་ཁོ་ཚོས་གླང་གོག་གཅིག་རྐུ་མ་བརྐུས་ནས་འཁྲིད་འོང་ནས། ཨ་མ་ཅིག་ལ་གནས་ཚང་གཡར་ནས་བསྡད། གནས་ཚང་གཡར་ནས་བསྡད་ནས་གླང་གོག་དེ་བསད་བྱས་ནས་ཁོང་ཚོ་ལྟོ་ཆས་བཟོས་ཟ་ཨ་མ་དེ་ལ་སྟེར་དེ་འདྲ་བྱས་པ་རེད། དེ་བྱས་དེ་ཁོ་ལ་ནི་དེ་ལས་ཀྱི་རྣམ་པར་སྨིན་པ་ནི་སྐྱེ་བ་མང་པོའི་བར་དུ་ནི་གསོད་ཡུལ་གྱི་གླང་གོག་དེ་རྒྱལ་པོ་ཅིག་ལ་སྐྱེས། ཁོ་རང་ཚོ་ནི་རྒྱལ་པོ་དེའི་ལག་འོག་ལ་འགྲོ་བསྡད་ཀྱི་བར་སྐྱེ་བ་འབུམ་ཕྲག་མང་པོ་ཆགས་ཚར་རེད།

དེ་ཀ་ལས་འཕེལ་ཆེ་བ་ཟེར་དེ་དེ་འདྲ་འདྲ་ཅིག་ཡིན་པ་རེད། ས་ག་མ་རང་ཉིད་ཡིན་པ་སོགས་རྒྱས་པར་གསུངས་ཏེ་དེ་ལྟར་ལས་ངེས་པ་ཡིན་གསུངས་གཉིས་པ་ལས་འཕེལ་ཆེ་བ་ནི་ཕྱི་ཡི་རྒྱུ་འབྲས་ལས་ནང་གི་རྒྱུ་འབྲས་འཕེལ་ཆེ་ཕྱི་ཡི་རྒྱུ་འབྲས་ཀྱི་དཔེར་ན་ཁམ་བུ་གསར་པའི་ཚི་གུ་ཆུང་ངུ་ཡི་གཅིག་ལས་ཤིང་སྡོང་ཆེན་པོ་དག་མ་ཟད་ཚི་གུ་ཆུང་ཆུང་ཅིག་ལ་ཡང་མ་འཕེལ་ཏེ་ཤིང་སྡོང་ཆེན་པོ་ད་ག་འདྲ་མོ་སྐྱེ་བ་རེད་སྐྱེས་པ་ཙམ་མ་ཟད་པ་ལོ་ལྟར་རེ་བཞིན་དེ་ལ་ཤིང་འབྲས་བཏགས་བྱས་ནས། མེ་རག་ནི་མེ་རག་པ་དེ་ནི་ལོངས་སྤྱོད་རྒྱུ་ཡོད་པ་དེ་ཐོག་མར་བཏབ་པ་དེ་ཡི་ཟིན་ན་ས་བོན་དེ་ཙམ་ལས་ཡོད་མ་རེད་པ་ལོ་ལྟར་ཤིང་ལོ་དང་འབྲས་བུ་བརྒྱ་སྟོང་ཙམ་འབྱུང་བ་བཞིན་འཕེལ་ཆེན་པོ་ཡོད་ན་དེ་ལས་ཀྱང་ནང་གི་རྒྱུ་འབྲས་འཕེལ་ཆེ་སྟེ་བཅོམ་ལྡན་འདས་ནྱ་གྲོ་དྷ་ཡི་གྲོང་ཞིག་ཏུ་ཕེབས་པའི་ཚེ། བུད་མེད་ཅིག་གིས་ཏིལ་གྱི་ལ་དུ་སྤར་བ་གང་ཕུལ་བས་བུད་མེད་དེ་མ་འོངས་པ་ན་རང་སངས་རྒྱས་ལེགས་སྨོན་ཞེས་པར་སྐྱེ་བར་ལུང་བསྟན། སངས་རྒྱས་བཅོམ་ལྡན་འདས་ནི་ནྱ་གྲོ་དྷ་ཡི་གྲོང་ཞིག་ནང་བསོད་སྙོམས་ལ་ཕེབས་པ་དེ་ཡི་ཟིན་ན་བུད་མེད་ཅིག་གིས།

ཨཱ་ཏི་ཤོད་ཏི་ཁོ་ལ་ཨ་ནི་སངས་རྒྱས་དེ་གསུངས་པ་རེད་སངས་རྒྱས་ཀྱིས། ཤིང་ནྱ་གྲོ་དྷ་ཡི་ས་བོན་ཡུངས་ཀར་ཙམ་ལས་ཤིང་གྲིབ་ཀྱི་འོག་ཏུ་ཤིང་རྟ་འཁོར་ལོ་ལྔ་བརྒྱ་ཕན་ཚུན་དུ་མ་རེག་པར། འཁོད་ནུས་པའི་ཤིང་སྡོང་ཆེན་པོ་ཆེས་ཆེར་འཕེལ་བ་ལ་དཔེར་མཛད་ནས་དེ་བཞིན་དུ་ལས་ཆུང་ངུ་ལས་ཀྱང་འབྲས་བུ་ཆེན་པོ་འབྱུང་བར་གསུངས་ཏེ། ཁོ་ཡིད་ཆེས་པར་མཛད་པ་དང་ཡང་དགེ་སློང་ཞིག་གིས་གཞན་ལ་ཁྱོད་ཀྱི་དབྱངས་ནི། ཁྱི་ཟུག་པ་དང་འདྲ་ཟེར་བ་དང་སྦལ་པ་དང་འདྲ་ཟེར་བ་དང་སྤྲེའུ་འདྲ་ཟེར་བ་སོགས་ཀྱི་ཚིག་ངན་ཇི་ལྟར་སྨྲས་པ་དང་མཐུན་པར་སོ་སོའི་སྐྱེ་བ་ལྔ་བརྒྱ་རེ་ལེན་དགོས་བྱུང་བ་དང་སྔར་རྒྱ་ནག་ཏུ། གཅིག་གིས་དེང་སང་གི་མཁས་པ་རྣམས་སྦྲུལ་དང་འདྲ་ཞེས་པའི་སྦྲུལ་དཔེའི་བསྟན་བཅོས་ཟེར་བ་བརྩམས་པས་རྩོམ་པ་པོ་རང་ཉིད་ནམ་ཞིག་ལུས་ལ་ན་ཚ་ཚད་མེད་པ་བྱུང་ནས། རྐང་ལག་རྣམས་ལུས་ཀྱི་རྫ་མ་ལྟར་འབྱར་ཏེ་སྦྲུལ་གྱི་ལུས་སུ་གྱུར། སྦྲུལ་དཔེ་ཟེར་མཁན་གྱི་དཔེ་ཆ་ཞེས་བྱ་བ་འོ་དེ་དཔེ་ཆ་དེ་སྦྲུལ་དཔེ་ཟེར་མཁན་དེ་ག་རེ་གསུངས་ན་དེང་སང་གི་མཁས་པ་རྣམས་སྦྲུལ་དང་འདྲ་བ་ཡིན་ཟེར་བ་དེ་འདྲ་དཔེ་ཆ་གཅིག་བརྩམས་ནས། དེ་ཡི་ལས་ཀྱི་རྣམ་པར་སྨིན་པ་དེ་ཚེ་དེ་ག་རང་ཡང་ན་ཚ་བཏང་བྱས་ནས་གཟུགས་པོ་སྦྲུལ་ལ་གྱུར་ཏེ་རྐང་ལག་ལ་སོགས་པ་དེ་ཚོ་མེད་པར་ཆགས་ནས། སྦྲུལ་གྱི་ལུས་སུ་འགྱུར་བས། མཐོང་ཆོས་མྱོང་འགྱུར་གྱི་ལས་སུ་སྨིན་ཏེ། དེ་འདྲ་དངོས་སུ་དགུ་བཅུ་འགོར་བ། དེ་ཡང་དགེ་སློང་མ་ཨུཏྤ་ལ་ཡི་མདོག་ཅན་ཞེས་པ། སྔར་རབ་ཏུ། རབ་ཏུ་མ་བྱུང་གོང་དུ། བུ་ཆེ་ཆུང་གཉིས་སྐྱེས་པ་གཅིག་ཆུས་ཁྱེར་གཅིག་སྤྱང་ཀིས་ཟོས། དེ་ནས་ཟོས། ཁྱོ་སྦྲུལ་གྱིས་བསད་རང་གི་ཕ་མ་ཁྱིམ་དང་བཅས་པ་ཡང་མེས་ཚིག། ཡུལ་འཁོར་དུ་ཁྱེའུ་གཅིག་གིས་ཆུང་མར་བྱས་པས། དགེ་སློང་མ་ཨུཏྤ་ལ་ཡི་མདོག་ཅན་གྱིས་སྡུག་བསྔལ་འདྲ་མི་འདྲ་མང་པོ་བྱས་པ་ཅིག་མྱོང་འདུག་བ། རྗེས་མ་ཁོ་དགེ་སློང་མ་ཡིན་ནོ།

ཡང་ལུང་པ་གཞན་པ་ཅིག་ཏུ་བྲོས་འགྲོ་སྟེ། ཁྱིམ་བདག་གཞན་ཞིག་ཆུང་མ་ཤི་བ་དང་མཉམ་དུ་ཐུག་མཉམ་དུ་ཐུག་ཡོད་ད་ཁྱིམ་བདག་དེ་གི་ཆུང་མ་ཅིག་འདི་ཡིན་པ་རེད། དེ་ཡང་ཁྱོ་ཤི་སྟེ་ཟེར། ད་ཁྱིམ་བདག་དེས་ཁྱོ་ཤི་བྱས་ནས་ཤི་བྱས་ནས་ཡུལ་ཆོས་ཀྱིས་ཁྱིམ་བདག་གི་རོ་དང་མཉམ་པོ་ཡི་དུར་དུ་སྦས། དེའི་ཡུལ་ཆོས་དེ་ག་འདྲ་ཡོད་རེད་ཟེར་ན། ཁྱོ་ག་དེ་ཤི་སོང་ན་སྐྱེས་དམན་དེ་ཡང་ཁྱོ་ག་དང་མཉམ་དུ་བྱས་ནས་ས་འོག་ལ་སྦས་དགོས་གོ་རང་མ་རྒྱ་གར་ནང་ལ་མང་ཆེ་དེ་འདྲ་ཡིན་ད། ད་རེས་སང་ཉིན་ལུང་པ་ཁུག་ཀྱོག་དེ་འདྲ་ན་འདུག་ཟེར་ནས་ཧ་མ། རྒྱ་གར་གྱི་རྒྱང་བསྒྲགས་ཅིག་ནང་བཤད་པ་དེ་ང་ལྷ་སར་བསྡད་དུས་གོ།

ཚེ་སྔོན་མ་རྒྱལ་པོ་ཞིག་གི་བཙུན་མོ་ཆེན་མོར་གྱུར་པའི་སྐབས་ཆུང་མའི་བུ་བསད་ནས། མནའ་མང་པོ་བསྐྱལ་བའི་འབྲས་བུར་གསུངས་ཟེར། ཐུབ་བསྐྱེད་ཀྱིས་ནི་ད་ཁོ་དུར་དུ་སྦས་པར་བ། དུར་དུ་སྦས་ནས། ཞོག་ཁོ་དུར་ལས་ཡང་ནི་མི་ཡི་མ་ཅིག་གིས་ཡར་ཐོན་བྱས་ནས་དུག་ལོག་གོན་ཡག་མེད་པ་ཅིག་དམར་ཧྲང་པ་གང་བྱས་བྱས་ནས་ལུང་པ་ཅིག་ནི་ཕེབས་བྱས་ནས་སངས་རྒྱས་ཞག་བཞི་བཞུགས་ཡོད་ས་ལུང་པ་དེ་ལ་ཁ་བལྟས་ནས་འདུག་ཁ་བལྟས་ནས་འདུག་ནས་སངས་རྒྱས་ཁྱི་སོང་ས་དེ་འདྲ་ཅིག་ལ་སླེབས། ཁྱི་སོང་རྒྱུ་ཡོད་པ་ཐག་རིང་པོ་ཅིག་ལ་སླེབས་ཏེ་ནི་ཁོ་འགྲོ་མ་ནུས་བྱས་ནགས་གསེབ་ལ་བསྡད་དེ།

ང་ཚོ་ག་རེ་ཟེར་དགོས་ཡིན་ནམ། དེ་ཡོད་པ། གནས་དང་གནས་མིན་མཁྱེན་པའི་སྟོབས་ཟེར་མཁན་དང། ལས་ཀྱི་རྣམ་པར་སྨིན་པ་མཁྱེན་པའི་སྟོབས་ཟེར་མཁན་དང་དེ་འདྲ་ཡོད་རེད་བ་དེ་སངས་རྒྱས་ཁོ་ན་ལས་མ་གཏོགས་གཞན་ལ་ཡོད་མ་རེད་བ། ལས་ཀྱི་རྣམ་སྨིན་མཁྱེན་པའི་སྟོབས་ཟེར་མཁན་དེ་ལས། ཆེ་ཆུང་གང་འདྲ་བྱས་པ་ཡིན་ནའི་དེའི་འབྲས་བུ་དེ་དང་དེ་ཞེས་བྱ་བ་རེད་ཟེར་ཡས་དེ་ཇི་ལྟ་བ་བཞིན་དུ་གཟིགས་མཁན་དེ་སངས་རྒྱས་ཁོ་ན་ལས་མ་གཏོགས་དགྲ་བཅོམ་པ་གཞན་ཟིན་ཐུབ་བོ་མ་རེད་བ། ཚེའི་ཐལ་བར་རེ་ས་ནས་སྣོད་ཆེན་པོ་གོང་དུ་བསྐོར་བ། བྱས་ཙང་སྡིག་པ་ཆུང་ངུ་བྱས་པ་ཡིན་ན་མཐོང་ཆུང་བྱེད་རྒྱུ་ཡོད་མ་རེད་ལམ་སང་གཉེན་པོ་སྟོབས་བཞིའི་སྒོ་ནས་བཤགས་དགོས་རེད། ཞེས་གསུངས་རྒྱལ་བ་རྒྱལ་པོ་ང་ལས་ནུ་ཟེར་མཁན་དེ། རྒྱལ་པོ་ང་ལས་ནུ་ཟེར་མཁན་དེ་དང་པོ་འཛམ་བུ་གླིང་གི་རྒྱལ་པོ་རེད་བ། འཛམ་བུ་གླིང་ལ་བསྡད། འཛམ་བུ་གླིང་རྒྱལ་པོ་དེ་དེ་ཙམ་གྱིས་ཆོག་ཤེས་མ་བྱས་པར་གླིང་གཞན་ལ་དབང་བསྒྱུར་ནས་ཤར་ལུས་འཕགས་པོ་ཕྱིན་ནས་དེའི་རྒྱལ་པོ་བྱེད། ཨ་ནས་ནུབ་བ་ལང་སྤྱོད་ལ་འགྲོ་ནས་རྒྱལ་པོ་བྱེད་བྱང་སྒྲ་མི་སྙན་ལ་ཕྱིན་བྱས་ནི་དེའི་རྒྱལ་པོ་བྱེད།

ཡར་གཏོར་ཏེ་བཀོད་ལ་སྲན་མ་བཞི་ལྷུང་བཟེད་ནང་ལོགས་ཟག། སྲན་མ་གཅིག་དེ་ཡར་འགྲོ་བྱས་ནས་སངས་རྒྱས་ཀྱི་དབུ་ཡི་གཙུག་ཏོར་དེ་གར་ཟག་པ་རེད། དེ་གས་ལས་ཀྱི་རྣམ་པར་སྨིན་པ་དེ་གས་ད་ནས་ཡང་སྐྱེ་བ་ནས་སྐྱེ་བ་བར་དུ་བས་མང་པོའི་བར་དུ་འཁོར་ལོས་བསྒྱུར་བའི་རྒྱལ་པོ་གླིང་བཞི་ལ་དབང་བའི་འཁོར་ལོས་བསྒྱུར་བའི་རྒྱལ་པོ་ལ་གྱུར། དེ་ཙམ་གྱིས་མ་ཟད་པར་ལྷ་གནས་སུམ་ཅུ་རྩ་གསུམ་ལས་བརྒྱུད་ཅིང། རྒྱལ་པོ་ང་ལས་ནུ། ལྷ་གནས་སུམ་ཅུ་རྩ་གསུམ་ལས་ནི་ལྷའི་དབང་པོ་བརྒྱ་བྱིན་གྱི་ཡོ་ཁྲི་ཕྱེད་ཀ་བར་དུ་དབང་བསྒྱུར་བ་འདི་དེ་ཡང་ཆོག་ཤེས་མ་བྱས་བྱས་ནས་མ་བྱས་པ་དེའི་སྒང་ལ། ལྷ་དང་ལྷ་མ་ཡིན་གྱི་འཐབ་བྱས།

བ་དན་དེ་ནི་སངས་རྒྱས་རྣམ་གཟིགས་ལ་སྲན་མ་སྤར་བ་གང་གཏོར་བྱས་ནས་དེའི་ལས་ཀྱི་རྣམ་པར་སྨིན་པ་དེ་འབྲས་བུ་ཆེན་པོ་ད་ག་ཙམ་གཅིག་སྨིན་པ་རེད་བ། སྲན་མ་སྤར་བ་གང་དེ་རྩེད་མོ་དང་འདྲ་བྱེད་ཅེས་བྱའི་འདི་ཚོ་ཡར་ཕུལ་བ་མ་གཏོགས་དད་པ་ཆེན་པོའི་སྒོ་ནས་ཕུལ་བ་མ་རེད་ས། སངས་རྒྱས་ཀྱི་སྐུ་དང་གསུང་དང། ཐུགས་ལ་སོགས་པ་དེ་ཚོ་ལ་དམིགས་པ་ཡིན་ན། དགེ་སེམས་ཀྱི་སྒོ་ནས་བྱས་པ་ཡིན་ན་ཨ་ཅང་ཅང་རེད་མི་དགེ་བའི་སེམས་ཀྱིས་བྱས་པ་ཡིན་ན་ཡང་འབྲས་བུ་སྨིན་གྱི་ཡོད་ཟེར་ནས་ཁ་སང་གོང་དུ་ཡང་ནས་ཡང་དུ་གསུངས་འདུག་བ། མི་དགེ་བའི་སེམས་ཀུན་ནས་བསླངས་ནས།

ཀ་ཤི་ཀ་ཡི་རས་གཅིག་མཉམ་དུ་བྱས་ནས་གོས་དེ་གོན་ནས་སྐྱེ་འོང་གི། ཨ་མའི་ཁོག་པ་ནས་སྐྱེ་འོང་དུས་གོས་དང་བཅས་ནས་སྐྱེ་འོང་གི་དེ་འདྲ་ཞིག་བྱུང་ཡོད་པ་རེད། རྗེས་མ་དགེ་སློང་ཨ་ནེས་དེ་འདྲ་བའི་ཚོགས་གོས་དེ་ན་རབ་ཏུ་བྱུང་ཡང་བྱས་ནས་རབ་ཏུ་བྱུང་ཁ་དྲོ། རབ་ཏུ་བྱུང་ཁ་དྲོ་དེའི་སྒང་ལ་ཀ་ཤི་ཀ་ཡི་གོས་དེ་ནི་དགེ་སློང་གི་ཆོས་གོས་ལ་གྱུར་ནས་དགེ་སློང་གི་ཆོས་གོས་ལ་རང་ཤུགས་ཀྱིས་འགྱུར་འགྲོ་གི། དེ་འདྲ་ཞིག་ཆགས་ནས་རྗེས་མར་དགྲ་བཅོམ་པའི་གོ་འཕང་ཐོབ་རེད་བ་དེ། ཨོ་དེ་སྔ་མའི་ལས་ཀྱི་རྣམ་པར་སྨིན་པ་ག་རེ་བྱས་པ་རེད་ཟེར་ན་ང་སྐྱེ་བ་སྔ་མ་ཞིག་ལ་ནི་ཁྱིམ་བདག་ཁྱོ་ཤུག་གཉིས།

ཨོ་དེ་རི་དྭགས་འདྲ་བྱེད་ཅེས་ནས། དེ་དགེ་སློང་མ་དཀར་མོ་ཟེར་མཁན་དེ་དེ་འདྲ་བྱུང་བ་རེད། དེ་ག་རེ་ཟེར་དགོས་ཡིན་ནམ། ཁྱོ་ཤུག་གཉིས་པོ་དེས། རང་གི་ཤི་བ་ལ་མ་འཛེམས་པར་བྱས་ནས་ང་གཉིས་གོས་གཅིག་མ་གཏོགས་མེད་པ་དེ་སངས་རྒྱས་ལ་མི་ཚོས་ཡིན་ན། བསོད་སྙོམས་ཕུལ། འབུལ་བ་ཕུལ་མཁན་མང་པོ་ཞིག་ལ་བྱུང་བ་རེད། བྱུང་བ་རེད་ཁོ་རང་གཉིས་ལ་གཅིག་ཀྱང་ཕུལ་ཡས་ཡོད་མ་རེད་གོས་གཅིག་ལས་ཡོད་མ་རེད། ད་གོས་གཅིག་པོ་དེ་སངས་རྒྱས་ལ་ཕུལ་བཞག་དགའ་གི་རེད། ཉི་མ་གཅིག་ང་གཉིས་ཤི་འགྲོ་གི་རེད་གསུངས་ས་དྲན་བྱས་རང་གི་ཤི་བ་ལ་མ་འཛེམས་པར་བྱས་ཅེས་ནས་སངས་རྒྱས་ལ་ཡར་ཕུལ་བ་ཡིན། སངས་རྒྱས་ལ་ཕུལ་བའི་ལས་ཀྱི་རྣམ་པར་སྨིན་པ་དེ་དེ་ནས་བཟུང་སྟེ་ག་བ་སྐྱེ་བ་ལེན་པ་ཡིན། གོས་དང་ཁྱིའི་གཞི་དུ་སྐྱེས་མ་ཐུབ་ཆུ། གོས་མེད་པ་བྱས་ནས་བྱེད་ཀྱི་མེད་པས། ཁོ་གཉིས་ཤི་བ་ལ་མ་འཛེམས་པར་སེང་ཐོག་ལ་ཕེབས་པའི་འབྲས་བུ་སོང་ཞེས་ཟེར། ཆུ་ལ་ཡང་དེ་ནས་རྒྱལ་པོ་བཙུན་མོ་དེ་ཚོས་ཀྱི་བས་གོས་བཟང་པོ་དེ་འདྲ་མང་པོ་ཞིག་སྟེར་བྱས་ནས། དང་པོ་གོས་གཅིག་ལས་ཡོད་མ་རེད་བ་རྒྱུ་མ་སོ་སོའི་སོ་སོ་ནས་གོས་གོན་རྒྱུ་ཡོད་པ་དེ་ཡང་གོས་བཟང་པོ་ཤ་སྟག་གོན་རྒྱུ་བྱུང་བ། ཤི་ནས་ཡང་སྐྱེ་བ་ནས་སྐྱེ་བ་བར་དུ་གོས་གོན་རྒྱུ་བྱུང་བའོ་དེ་འདྲ་བྱུང་བ་རེད་དགེ་བ་ཆུང་ངུ་ལ་ཡང་མ། ཁ་སྐྱེས་པར་རེ་བསྒོ་བ་རེད་ལོངས་སྤྱོད་ཀྱི་ས་སྐྱེས་དེ་ཚོ་ལ། ལས་ངེས་པ་ཟེར་མཁན་དེ་ཡང་ནས་ཡང་དུ་བསམ་བློ་བཏང་ནས་ལས་དགེ་བ་ལ་བརྟེན་ནས་འབྲས་བུ་བདེ་བ་མྱོང་རྒྱུ་ཡོད་པ་དང་ལས་མི་དགེ་བ་ལ་བརྟེན་ནས་འབྲས་བུ་སྡུག་བསྔལ་མྱོང་རྒྱུ་ཡོད་པ་དེ་ཡང་ནས་ཡང་དུ་བསམ་བློ་བཏང་སྟེ་ང་རང་ཚོ་སྡུག་བསྔལ་འདོད་ཀྱི་མ་རེད་བདེ་བ་འདོད་ཀྱི་ཡོད་རེད་བ། དེ་བསམ་བློ་ཡང་ནས་ཡང་དུ་བཏང་འོང་སྟེ་སྡིག་པ། ཅུང་ཟད་ཙམ་ཡང་མི་བྱེད་པ་དང་དགེ་བ་ཀུན་འགྲོ་གོང་མཐོར་འགྲོ་དགོས་པ། འོ་དེ་ཡི་ཐག་བཅད་དགོས་རེད། ད་ལས་འཕེལ་ཆེ་བ་ཟེར་མཁན་དེ་ཕྱི་ཡི་རྒྱུ་འབྲས་ལས་ཀྱང་ནང་གི་རྒྱུ་འབྲས་འཕེལ་ཆེ་བ་རེད་བ། དེ་འཕེལ་ཆེ་བ་བསམ་པ་ལ་བརྟེན་ནས

ཐག་བཅད་སོང་གསུམ་པ་ལས་མ་བྱས་པ་དང་མི་འཕྲད་པ་ནི་དམག་སོང་གྱི་སྐད་འགའ་ཞིག་གིས་ང་ལ་མཚོན་སྲུང་གང་ཡང་མེད། མེ་མདའ་མང་པོ་ཐེབས་བྱུང་ཐེབས་རྒྱུ་མ་བྱུང་ཟེར་ནས་ཡ་མཚན་པར་འཛིན་མོད་དེ་ཡང་ལས་མ་བྱས་པ་དང་མ་འཕྲད་པ་ཡིན། ས་འགའ་ཞིག་འགའ་ཞིག་མཚོན་སྲུང་གིས་བྱས་པ་རེད་ཟེར་གི་བ་རེད་དེ་མཚོན་སྲུང་མ་རེད། སོ་སོས་ལས་མ་བྱས་པ་དང་མི་འཕྲད་པ་ཡིན་ཙང་དེ་བྱས་རེད་མ་གཏོགས་མཚོན་སྲུང་བྱས་པ་མ་རེད། མཚོན་སྲུང་གིས་སྲུང་ཐུབ་ཀྱི་ཡོད་ན་ཡང་མཚོན་སྲུང་ཁྱེར་དེ་ནས་སྔ་མ་མ་ཤི་བ་ཕྱི་ལ་རྗེས་མ་ཤི་དེ་གས་དེ་འདྲ་མང་པོ་ཡོང་གི་འདུག་མ་མཚོན་སྲུང་ནི་གཅིག་པ་གཅིག་རྐྱང་རེད། སྔ་མ་དེ་ལ་མཚོན་སྲུང་དེ་ཡོད་རེད་རྗེས་མ་དེ་ལ་མཚོན་སྲུང་ཡོད་རེད། དེ་སྔ་མ་ང་རང་ས་རྗེས་རྗེས་མ་ཡིན་དེ་མཚོན་འགོག་གི་ཡོད་ཟེར་ཞེ་དྲག་སྐད་གྲགས་ཆེན་པོ་ཡོད་རེད། མེ་ཐུབ་སྟོན་པ་དང་མེ་ཐུབ་སྒྲོལ་མ་སོགས་ཚོགས་བདག་གླང་སྣ་ལ་སོགས་པ་དེ་ཚོ་མཚོན་སྲུང་བྱེད་ཀྱི་ཡོད་ཟེར་ན་སྔ་མ་ལྔ་བཅུ་ང་དགུ་ལ་དམག་རྒྱག་དུས་བདུད་ཚེ་བརྒྱ་ཟེར་དེ་འདྲ་རྩིས་ཆེ་ནས་ཉོས་ནས་ལུས་ལ་བཏགས་མཁན་དེ་འདྲ་བྱུང་པ་རེད། གསེར་གྱི་གའུ་ནང་ལ་བཅུག་བྱས་ནས་དེ་འདྲ་བྱུང་པ་རེད། ཡང་རྗེས་མ་དེ་ཚོའི་དཀྱིལ་ལ་ཁོ་རང་རང་ལ་མེ་མདའ་ཐེབས་ནས་ཤི་བསྡད་ཀྱི་རྫབ་རྫུབ་ཀྱིས་ང་ཚོ་ལ་ཐོགས་སོང། མི་སྟོང་ཕྲག་མང་པོ་ཤི་བསྡད་ཡོད་རེད་དེ་དེ་ཀོ་ལ་གའུ་ཁྱེར་གྱི་མེད་མཁན་ཧ་ལམ་མི་འདུག་འགའ་ཤས་གསེར་གྱི་གའུ་ཁྱེར་གྱི་འདུག་འགའ་ཤས་དངུལ་གྱི་གའུ་ཁྱེར་གྱི་འདུག་འགའ་ཤས་ཟངས་ཀྱི་གའུ་དེ་འདྲ་ཁྱེར་གྱི་འདུག་གའུ་ཁོ་རང་ལ་མེ་མདའ་ཐེབས་བྱས་ནས་ཤི་སྡོད་ཀྱི་མང་པོ་ཡོང་གི་འདུག་དེ་ག་རེ་ཟེར་ལས་མ་བྱས་པ་དང་མི་འཕྲད་པ་དང་ལས་བྱས་པ་ཆུད་མི་ཟ་བ་ཟེར་ནས་མཚོན་སྲུང་བྱུང་ནས་དེ་ཡིས་མེ་མདའ་མ་ཁོ་མ་རེད་སོ་སོ་ཡི་མེ་མདའ་ཐེབས་ཀྱི་ལས་མ་བསགས་པ་ཡིན་ན་ཁོ་མེ་མདའ་བརྒྱབ་ནས་རང་ཤི་མ་ཐུབ་པ་མདེའུ་ནང་ལ་མ་ཟུག་པ་དེ་འདྲ་ཡོང་གི་འདུག་ལས་མ་བྱས་པ་དང་མི་འཕྲད་པའི་རྟགས་ཡིན་ཟེར་དེ་སྡུག་བསྔལ། དང་པོ་ཁྱོད་ནི་ཤི་བ་མ་རེད་ཟེར་མེ་མདའ་ག་ཚོད་བྱས་ནས་ང་གང་ཚོད་བྱས་ཟེར་ཁོ་ཡང་ཚང་ཟེར་ལ་མེ་མདའ་གཅིག་ཙམ་གྱིས་ཡར་ལངས་ཟེར་ཤི་ཐོག་གི་དུང་བ་ཤི་འགྲོ་ཡས་དེ་ནི་དེ་མཚོན་སྲུང་ཉམས་འགྲོ་རེད་ཟེར་མཚོན་སྲུང་ཉམས་འགྲོ་མ་རེད་དེ་ལས་འབྲས་ལ་སྐུར་བ་བཏབ་པ་རེད་ཟེར་ལས་འབྲས་ལ་སྐུར་བ་བཏབ་པ་རེད་མ་གཏོགས་དེ་ནི་མཚོན་སྲུང་གིས་བྱས་པ་མ་རེད་ཟེར་ལས་འབྲས་མ་ཤེས་པའི་རྟགས་བསྟན་པ་དེ་དེ་ལྟར་མེད་པར་སྔར་ལས་དང་མ་འཕྲད་པས་ནི་མེ་མདའ་མ་ཟུག་པ་དེ་ལས་དང་མ་འཕྲད་པ་ཕྱི་མ་དེ་ལས་དང་འཕྲད་པ་རེད།

རྩོད་རྙོག་ལ་བས་དེ་ཀོ་ལས་ནི་མུ་སྟེགས་པའི་སྟོན་པ་ལ་སོགས་པ་དེ་ཚོ་ལས་ད་ག་རང་ལུང་བསྟན་ནང་རུ་སྐྱེས་སུ་གཞུག་དེ་ཀོ་ལས་མུ་སྟེགས་པའི་སྟོན་པ་དེ་ཚོས་ཀྱིས་དེ་ཞིབ་པར་མངོན་ཤེས་ཀྱིས་ཤེས་ཀྱིས་སངས་རྒྱས་བཅོམ་ལྡན་འདས་ལུང་བསྟན་པ་དེ་ད་ག་རང་ཡོང་གི་ཡོད་པ་དེ་ཤེས་པ་ཡིན་ནའང་ཁོས་ལུང་བསྟན་པ་དེ་བདེན་པ་རེད་ཟེར་ན་ཡང་ལྟོས་སུ་འགྲིག་གི་མེད་པས་ཁོ་རང་ཚོ་ངོ་ཚ་གི་མི་འདྲ་དང་ཁོ་ཁ་གཏད་པ། དེ་ཡི་ས་ལུང་ངན་པ་ཞིག་བསྟན་གྱི་མེད། ཁྱེད་རང་ཚོའི་བུ་དེ། ཕྱིར་བཙས་ན་ཕ་མ་ཤི་གི་རེད། ཕ་མ་གཉིས་ཀ་ཤི་གི་རེད། ནོར་མེས་ཚིག་གི་རེད་ཟེར་ཨ་མ་རོ་མེ་སྲེག་གཏོང་གི་རེད། ཨ་མ་རོ་མེ་སྲེག་བཏང་བྱས་ནས་ཕྲུ་གུ་དེ་མེའི་ནང་ལ་ཤི་གི་རེད་ཟེར་ནས་ཨོ་ཐོག་སུ་ལུང་བསྟན་གྱི་རེད། ལུང་བསྟན་ཡས་ས་ཁྱིམ་བདག་དེས་དེ་དེ་སངས་རྒྱས་ལ་དད་པ་དེ་ཙམ་གྱི་མེད་པ་རེད་དང། དེ་ཙམ་གྱི་མེད་པ་ཡས་ས་ཨོ་ད་བུ་དེ་སྐྱེ་བཅུག་པ་ཡིན་ན་ད་དྲ་མ་དྲི་ཞིམ་པོ་ཅིག་ཐོན་གྱི་ཡིན་པ་རེད་བསམས་ཏེ་བུ་དེ་མངལ་གྱི་ནང་དུ་བསད་པ་རེད་ད། ཕྲུ་གུ་དེ་མངལ་གྱི་ནང་དུ་བསད་པ་རེད།

དགྲ་བཅོམ་པ་འཁོར་དང་བཅས་པ་བྱས་ནས་ཕེབས་བྱས་ནས། ཕེབས་ནས་དེ་བྱས་ཏེ་གོ་ལ་མེས་ཚིག་ནས་ཨ་མ་ཡི་གཟུགས་པོ་སྒང་ག་མེས་ཚིག་སྟེ་གོ་ལའི་ནང་ལོགས་ལྷ་ཡི་གཞལ་ཡས་ཁང་ནང་བཞིན་བྱས་བྱས་ནས་ཁོ་མེས་མ་ཚིག་བྱས་ནས་ཕྲུ་གུ་དེ་བསྡད་དེ་ཨ་མའི་མངལ་དུ། མངལ་དུ་བསྡད་ནས་ག་ཡི་གཏད་མ་བྱས་ཏེ་ཡོད་ས་དེ་ནང་ལ་དཔེ་གྲང་མོ་བྱས་ནས་བསྡད་དེ། གྲང་མོ་བྱས་ནས་བསྡད་དེ་སྤུ་གུ་དེ་གསོན་ཡོད་པ་ཡི་ས་ཁོ་དགུ་བཅུ་དང་སྐོར་བ་དགུ་བཅུ་ལ་སོགས་པ་ཚོགས་ཀུན་བྱས་ནས་ཨ་ནི་ཁྱིམ་བདག་མེ་སྐྱེས་ལ་ཁྱེད་རང་གིས་ཕྲུ་གུ་དེ་ལེན་ཞིག་ཟེར་ཏེ་གོ་ལའི་ཁྱིམ་བདག་མེ་སྐྱེས་མུ་སྟེགས་པའི་སྟོན་པ་དེ་ཚོ་ལ་ཞེད་བྱས་ནས་ལེན་མི་དགོས་པར་ས་ནས་མ་ལེན་པར་བྱས། ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་ཀུན་དགའ་བོ་ལ་བཀའ་གནང་བྱས་ནས་ཀུན་དགའ་བོ་ལ་དེ་ཚུར་ལེན་ཞིག་ཟེར་ཚུར་ལེན་ཕྲུ་གུ་དེ་ཚུར་ལེན་ནས་ཨ་ནི་ལྕགས་ཡག་པོ་ཞིག་བྱས་བྱས་ནས་ཁྱིམ་བདག་མིང་ག་རེ་ཟེར་དེ་ལ་ཕར་གནང་བ་རེད་རང་གི་པཱ་ཕ་དེ་ལ་ཕར་གནང་བ་རེད་པཱ་ཕ་དེ་ཕབ་ནས་ནང་ལ་སླེབས་ཐག་ཁོ་ལྷ་ཡི་གཞལ་ཡས་ཁང་ཅིག་ལ་གྱུར་ནས་ནང་ལོགས་དཔེ་ཤེལ་གྱིས་བསིལ་བ་དང་ཨ་ནི་མི་སྟེགས་ཀྱི་ཨ་ནི་དེ་འདྲ་ཀྱི་འོག་ལ་པས་ང་རང་ཚོ་ཨར་ཀ་བཅག་ཡས་ཚོའི་འགྲམ་དེ་མི་སྟེགས་དེ་འདྲ་བྱུང་དེའི་འོག་ལ་ཡིན་ན་ཨ་ནི་མཚོ་མཚེའུ་ཡིད་དུ་འོང་བ་དེ་འདྲ་དེ་ནང་ལ་མེ་ཏོག་རྣམ་པ་སྣ་ཚོགས་སྐྱེས་ཏེ་སྐྱེས། ཨ་དེ་འདྲ་ཅིག་ལྷ་ཡི་གཞལ་ཡས་ཁང་ཅིག་ལ་གྱུར་བྱས་ནས་དེ་འདྲ་ཅིག་ལ་ལོངས་སྤྱོད་རྒྱུ་བྱུང་ནས། ལོངས་སྤྱོད་རྒྱུ་བྱུང་ན་ནི་ཁྱིམ་བདག་མེ་སྐྱེས་ཟེར་མཁན་ཕྲུ་གུ་དེ་ཡ། དེ་ཡ་ཅི་ནས་ང་ཚོའི་ལོངས་སྤྱོད་ཁོ་ལ་ཞེ་དྲག་སྐྱིད་པོ་བྱུང། ང་ཁོ་རང་ཡང་དེ་ནས་ཁྱིམ་ཚང་བཟུང་བྱས་ནས་ཁོ་རང་ལྷའི་བུ་མོ་ཅིག་བྱས་ནས། ཁྱིམ་བདག་པེ་པེ་ལས་སྣང་བ་བལྟས་པ་རེད་ཟེར་ཁ་སང་བཤད་པ་དེ་རེད་པ། ཨ་དེ་བྱས་བྱས་ནས་ནང་ཤེད་ཚུད་ན་ནི། རབ་ཏུ་བྱུང་བཅོམ་ལྡན་འདས་ཀྱི་སྐུ་མདུན་རབ་ཏུ་བྱུང་བྱས་ནས། རབ་ཏུ་བྱུང་ནས་ཀློག་པ་སློབ་གཉེར་ལ་སོགས་པ་ཚུལ་བཞིན། སྤོང་བ་བསམ་གཏན་གྱི་ཉམས་ལེན་ཚུལ་བཞིན་དུ་བྱས་བྱས་ནས་རྗེས་མ་དགྲ་བཅོམ་པའི་གོ་འཕང་ཐོབ།

གྲང་སེལ་མ། གྲང་སེལ་མ་དུས་ཕྱིས་ལ་མེ་སྤར་བ་ན་རྒྱང་རིང་པོ་ནས་འཕེལ་དུས་མེད་པར་སྤྱང་སེ་ཙམ་འཕེལ་ནས་སྔོ་སོང་མོད་རང་གིས་གྱེས་ཞེས་བསགས་པའི་ལས་རང་གིས་བདག་གིས་མ་བྱས་ན་སུས་བྱེད་ཞེས་བརྗོད་དེ་ཕྱི་མ་ལས། མེ་ལ་སྐྱིད་པ་ཞིག་དུས་མེ་ལ་སྐྱིད་པ་ཞིག་དུས་ཐང་ཅིག་ཡི་མེའི་ནང་དུ་ལྷུང་སྟེ་མེས་འཚིག་སྟེ། གྲུ་མོ་དགུ་ཆུང་སྐྱིད་པ། གྲུ་མོ་དགུ་ཆུང་སྐྱིད་པ་རྫུ་འཕྲུལ་མ་མཐོང་ཀྱང་ཆུ། ཆུ་ཁོང་ནས་བྲོས་ཏེ་ཐར་ཚུལ།

ཕྱིར་མི་ལྡོག་ཆགས། ཡང་ཕྱིར་མི་ལྡོག་ཆགས་ཏེ་གོ་ལ་སྔོ་བསངས་མས་མངོན་ཤེས་ཀྱིས་བརྟགས་ནས་ལས་ཀྱི་རྣམ་པར་སྨིན་པ་ག་རེ་རེ་མངོན་ཤེས་ཀྱིས་བརྟགས་ཏེ་གོ་ལ་རང་ཉིད་ཀྱིས་བསགས་པའི་ལས་ཀྱི་འབྲས་བུ་དེ་རང་ཉིད་མྱོང་དགོས་པ་དང། དེ་ལས་ལས་དེ་ལས་ཐར་གྱི་མེད་པ་དེ་ནི་མངོན་ཤེས་ཀྱིས་གཟིགས་བྱས་ནས། ད་ང་རང་ཚོ་བསགས་པའི་ལས་ཀྱི་འབྲས་བུ་དེ་ང་རང་ཚོ་གིས་མ་མྱོང་ན་སུས་མྱོང་དགོས་རེད་ད་ལས་ཀྱི་རྣམ་པར་སྨིན་པ་ངེས་པར་དུ་མྱོང་དགོས་རེད་ཟེར་ནས་ནི་ཕྱེ་མ་ལེབ་མེ་ལ་མཆོངས་པ་ནང་བཞིན་བྱས་ནས་སྒང་ག་མེ་ནང་དུ་མར་ཟག་བྱས་ནས། བཙུན་མོ་ལྔ་བརྒྱ་དང་བཅས་པ་སྒང་ག་ཤི་བ་དང་བཙུན་མོ་དང་གཡོག་མོ་ལྔ་བརྒྱ་དང་བཅས་པ་ཚང་མ་ཚོ་ཅི་མེ་སྲེག་བཏང་ནས་ཤི།

གྲོང་ཁྱེར་སྦྲ་འབྲུག་ཆགས་ཀྱིས་གནོད་དེ། ཁྱེད་སྦྲ་འབྲུག་སྲིད་ཡིན་ཏེ། རྒྱལ་པོ་ཨོ་ཏྲ་ཡ་ན་གྱི་ཡུལ་དེར་བ། རྒྱལ་པོ་ཨོ་ཏྲ་ཡ་ན་ཡི་ཡུལ། རྒྱལ་པོ་ཨོ་ཏྲ་ཡ་ན་བུ་དེ། ཙོག་པུའི་ཁྱི་སྲིད་ཡིན་ཏེ། ཙོག་པུའི་ཁྱི་སྲིད་ཡིན་ཏེ་སྡེ་དཀྱིལ་ཞི་བ་བཅུ་ཡོད་མོད། ཨོ་ཏྲ་ཡ་ན་ནི་སངས་རྒྱས་བསྐྱངས་ཏེ་དེ་ལ་དེ་གྱིས་བྱས་ནས་ཆུ་ཞུས་ནས་ཁྱི་མི་འོང་གི་འབྲས་བུ་ཐོབ། ཁྱི་མི་འོང་འབྲས་བུ་ཐོབ་ནས། ཁོ་རང་གི་བུ་དེ་གྱིས་རྒྱུ་མ་བསད་པར་བ། རྒྱུ་མ་བསད་པར་བ། རྒྱུ་མ་བསད་ནས་འཕགས་པ་ཀ་དག་ཡ་ན་རང་གི་ཡུལ་ན་ལ། བསོད་སྙོམས་སྤེལ་ཏེ་བཀོད་ལ་ཁོ་ཚོས་ལྡོག་ཞུས་ཀྱིས་ནས་འཕགས་པ་ཀ་དག་ཡ་ན་བས་སྤེལ་བའི་རེ།

འགའ་ཤས་འགའ་ཤས་རྡོ་གི། རྡོ་གི་ཕོར་པ། འགའ་ཤས་འགའ་ཤས་རྡོ་གི་ཁོག་མ། ཡང་འགའ་ཤས་རྫ་ཁོག་ཆག་རོ། ཧོ་དེ་འདྲ་ཅིག་ནི་ས་འོག་ལ་ཞེ་པོ་ཅིག་དོན་ནི་རྩིག་པ་རྩིག་རོ་དེ་ཚོ་ང་ཚོ་སེ་ར་ནང་ཅིག་དོན་སོང་བ་ནི། སེ་ར་ནང་ད་ལྟ་ང་རང་ཚོ་ཚང་མ་དང་བཅས་ཧ་གོ་གི་རེད་སྐད་གོ་གོ་ཟེར་ས་དེ་ཡར་འགྲོ་ས་སེ་ར་ལམ་ཁ་དེ་ན་ཐའོ་ཀོང་ཀ་ཞིང་ཞེས་པ་ཐའོ་ཀོང་ཀ་དེའི་འཁྲིས་དེ་ནང་ཁ་སྡེ་རི་ཡོད་རེད་བ། ནང་ཁ་སྡེ་རིའི་རྩ་དེ་ནང་ལ། སྔ་མ།

ཨ་ནི་རྡོ་གི་སྟ་རེ་དེ་འདྲ་དོན་ཡོད་རེད། དེ་ནི་དེའི་དོན་ཡོད་རེད། རོ་སྐོགས་ཀྱི་ཁ། རུས་ཁོག་གི་ཚེམ་བུ་བཟོ་ཡས་དེ་དུས་སྐབས་ལ་རུས་ཁོག་གི་ཁབ་ཀྱིས་ཚེམ་བུ་བཟོ་དགོས་འདུག་བ། འོ་དེ་འདྲ་མང་པོ་དོན་ཡོད་རེད། ཨེ་ཙ། ད་ལྟ་དེ་གྲོང་ཁྱེར། འོ་གྲོང་ཁྱེར་དེ་ད་ལྟ་རྡོ་གིས་མནན་བྱས་ནི་ས་འོག་ལ་ཕྱིན་པ་རེད་བ། ད་ང་རང་ཚོ་བོད་ལའང་དེ་འདྲ་མང་པོ་ཅིག་དོན་ཡོད་རེད་ཨ་མ་ཆབ་མདོ་ནང་ལ། མཁར་རོ་ཟེར་ཡས་དེ་ན་གྲོང་ཁྱེར་ཆེན་པོ་ཞེ་པོ་ཅིག་དོན་པ་རེད་ས་འོག་ལས་སྔོག་སྔོག་སྔོག་སྔོག་དུས་སྐབས་ལ་ཅ་ལག་འདྲ་མི་འདྲ་མང་པོ་དོན་པ་རེད། དོན་པ་དེ་ལ་བརྟེན་ནས་ནི་དེ་ལ་བརྟག་དཔྱད་བྱེད་དུས་སྐབས་ལ་ལོ་ངོ་བཞི་སྟོང།

ང་བློན་པོ་གཉིས་དེ་ན་ཐར་བ་ཡིན་བློན་པོ་གཉིས་དེ་ཕར་བྲོས་བྱས་ནས་རྡོ་ཡི་ཆར་པ་བབས་ས་གང་རང་རང་ནས་ཕར་བྲོས་བྱས་ནས་བློན་པོ་གཉིས་གཅིག་པོ་ཐར་གཞན་གང་ག་གྲོང་ཁྱེར་གང་རང་རང་ས་འོག་ལ་ཕྱིན་བྱས་ནས། མི་ནོར་ཚང་མ་ཐམས་ཅད་ས་འོག་ལ་མནན་པ་རེད་བ་ད་བློན་པོ་གཉིས་པོ་དེ་ལས་མ་བྱས་པ་ཡིན་ཙང་དེ་དང་མ་ཕྲད་པ་རེད་གཞན་པ་དེ་ཚོ་ལས་བྱས་པ་ཆུད་མི་ཟ་བ་དེ་བྱུང་བ་རེད་བ། བཞི་པ་ལས་བྱས་པ་ཆུད་མི་ཟ་བ་ནི་མདོ་ལས་ལུས་ཅན་དག་གི་ལས་རྣམས་ནི་བསྐལ་པ་བརྒྱར་ཡང་ཆུད་མི་ཟ་ཚོགས་ཤིང་དུས་ལ་བབ་པ་ན་འབྲས་བུ་སྨིན་པ་ཉིད་དུ་འགྱུར་རོ་ཞེས་གསུངས་པ་ཞིག་ཡོད་རེད། རྩ་ནས་མེད་པ་ཆགས་ཡ་ཡོད་མ་རེད། ཡོད་རེད་རྩ་ནས་མེད་པ་ཆགས་ཡ་ཡོད་མ་རེད། འབྲས་བུ་མྱོང་ཡས་ཀྱི་དུས་ལ་བབས་སོང་ན་ཉན་པར་དོན་ཡང་ཁོ་སྨིན་འོང་གི་རེད། ཁྱོན་ནས་མེད་པ་ཆགས་ཡ་དེ་འདྲ་ཁྱོན་ནས་ཡོད་མ་རེད། དེ་ནས། འཕགས་པ་དགུ་བྱུང་བ་བྱས་པ་ཆུད་མི་ཟ་བ་ཟེར་དུས་དེ་ཡིན་པས་སྔ་མ་དཔེར་ན་ང་ཚོ་ཁྱིམ་བདག་དཔལ་སྐྱེས་ཟེར་ཡས་དེ་ཁྱིམ་བདག་དཔལ་སྐྱེས་ཟེར་ཡས་དེ་ལོ་བརྒྱ་དང་ཉི་ཤུ། བརྒྱ་དང་ཉི་ཤུ་ལོན་ཙང་ཁྱེད་ཀྱིས་རྒྱས་བུ་བྱས་རྒྱས་བུ་བྱས་ནས། ལོ་བརྒྱ་དང་ཉི་ཤུ་ལོན་པ་ཡིན་ཟེར་ཙང་ཁོ་རང་གི་སྤུ་གུ་དེ་འདྲ་ཡོད་རེད་བ་སྤུ་གུ་གི་སྤུ་གུ་གཅིག་ཡོད་རེད་བ་དེ་ཡི་སྤུ་གུ་གི་སྤུ་གུ་གཅིག་བྱུང་མི་རབས་བཞི་ཟེར་གྱི་རེད། མི་རབས་བཞི་ཟེར་ཞིག་རེད་དེ་ཁོ་ལ་ཁོ་རང་གི་གདུང་རྒྱུད་རེད་དེ་རེད་ཡིན་ན། སྤུ་གུ་གི་སྤུ་གུ་སྤུ་གུ་ཡི་སྤུ་གུ་རེད་འགྲོ་དེ། ཨ་ནི་སྔ་མ་གི། མེས་པོ་དེ་ཚོ་ལ་ཞེ་དྲག་ལའང་བརྩི་མཐོང་མེད་པར་ཆགས་འགྲོ་གི་འདུག་ང་རང་ཚོ་ད་རེས་གསོན་ཡས་ཡོང་གི་འདུག་ཨང། ཐོག་མར་རང་གི་ཕ་དང་རང་གི་མ་དེ་ཚོ་ལ་བརྩི་མཐོང་བྱེད་ཀྱི་རེད་མ་གཏོགས་དེ་ཡི་སྤུ་གུ་གཅིག་སྐྱེས་ཚར་ཙ་ན། ཡང་དེ་ཡི་སྔ་མ་གི་ཕ་དང་མ་དེ་ཚོ་ལ་བརྩི་མཐོང་དེ་ཙམ་ཞིག་མེད་པ། རྨོ་དང་སྤོ་ཟེར་གྱི་རེད་བ་རྨོ་དང་སྤོ་ཟེར་གྱི་རེད་བ། ཨ་ནི་དེ་ཡི་སྤུ་གུ་གཅིག་སྐྱེས་ཙ་ན་དེ་ནི་ཨ་ཕྱི་ཟེར་གྱི་རེད་བ་ཁམས་པ་ཡིན་ན་ཨ་ཕྱི་ཟེར་གྱི་རེད་བ་དེ། ཨ་ཕྱི་སྲས་རྣམས་དེ་འདྲ་ཟེར་གྱི་རེད་བ།

ཀློག་པ་ཐོས་བསམ་དང་སྤོང་བ་བསམ་གཏན་ལ་སོགས་པ་དེ་ཚོ་བྱེད་རྒྱུ་ཡོང་ཤོག་སོ་སོ་ནས་སྨོན་ལམ་བརྒྱབ་ཀྱིན་ནས་ཆོས་གོས་རྣམ་གསུམ་དེ་ཁྱེར་གྱིན་ནས་ཆུ་རྩ་ལས། ཆུ་རྩ་ལ་ཕྱིན་ཅིང། ཆོས་གོས་རྣམ་གསུམ་དེ་ཤིང་གཅིག་ལ་གདོང་ནས་བཞག། གཉིས་པའི་བྲང་ཕྱི་ལ་ཁ་བསློགས་ཀྱིན་ནས་གཙུག་ལག་ཁང་ནང་ཁ་བལྟས་ཀྱིན་ནས་སངས་རྒྱས་ལ་ཕྱག་གསུམ་འཚལ་རང་གི་སློབ་དཔོན་མོའུ་འགལ་གྱི་བུ་ལ་ཕྱག་འཚལ། ད་མོའུ་འགལ་གྱི་བུ་དེ་སངས་རྒྱས་འཁྲིས་ལ་ད་ཡོད་མ་རེད་ཁོ་རང་སྤྱི་སྒོ་རུ་བ། ཕྱག་འཚལ་ནས་ནི་སྨོན་ལམ་བརྒྱབ་ནས་ང་སློབ་དཔོན་ལ་མ་བཀུར་བ་མ་ཡིན་སངས་རྒྱས་ལ་མ་བཀུར་བ་མ་རེད། ཡོད་པའི་གནས་ཚུལ་དེ་དང་དེ་ལྟ་བུ་ཞིག་འདུག་ང་ལོ་ཆུང་ཆུང་གི་སྒང་ནས་ཚེ་ཕྱི་མ་ལ་གྲྭ་པ་བྱས་ནས་རབ་ཏུ་བྱུང་རྒྱུ་ཡོང་ཤོག་ཟེར་ཆུ་ལ་མཆོངས་ཀ་ལ་ཀ་དེ་མོའུ་འགལ་གྱི་བུས་གཟིགས་བྱས་ནས་མོའུ་འགལ་གྱི་བུས་རྫུ་འཕྲུལ་དེ་བྱས་རོགས་ལག་པ་བརྐྱངས་བྱས་ནས་ལམ་སང་སྐེ་ཚིགས་དེ་ནས་འཇུ་བྱ་ཡིན་པ་རེད་སྐེ་ཚིགས་དེ་ནས་འཇུས་དེ་ཀ་ལ་ནས་ཞེས་ཞེས་ངོ་ཡི་ངོ་ཚ་ངོ་ཡི་ཞེ་དྲག་ཚ་དང་ཞེས་ཞེས་ཨ་ནི་ཁོ་རང་གནས་ཚུལ་དེ་ཚོ་ཡར་ཞུས་ནས་ང་དེ་འདྲ་རེད་སློབ་དཔོན་ལ་མ་བཀུར་བ་མེད་ཟེར་ཏོ་ཟེར་ཞུས་དེ་ཀ་ལ་ནས་མོའུ་འགལ་གྱི་བུས་མངོན་ཤེས་བརྟགས་བྱས་ནས་ད་ཁོ།

ཡང་མི་ཤེས་སྒྲོ་ག་བྲོ་ནས་ཡང་ཚུད་ཨོ་དེ་འདྲ་བྱས་ན་ཉི་མ་རེ་རེ་ལ་ཤི་ཐེངས་མང་པོ་བྱས་ཏེ་ཁྱོད་དེ་འདྲ་ཞིག་མཐོང་ངོ། ཨོ་དེ་ལས་ཀྱི་རྣམ་པར་སྨིན་པ་ག་རེ་རེད་ཟེར་ཏེ་དེ་རྗེས་མ་བསྟན་དགོས་ཟེར་ཏེ་བཀའ་གནང། དེ་ཡང་མི་གཅིག་གིས་རལ་གྲི་སོ་གཉིས་པ་དེ་འདྲ་བས་ཐོང་ཐོང་དེ་འདྲ་རི་ལ་ཡར་བཙུགས་ནས་རི་ལ་ཁ་གྱེན་དུ་བསློགས་ནས་ཡར་བཙུགས་ཨེ་ཁོ་རི་རྩེ་ལ་འགྲོ་བྱས་ནས་དེ་ཁོ་ལ་ཞང་པའི་ལུས་ནས་རལ་གྲི་སོའི་བས་དུམ་བུ་མང་པོ་སྐྱེས་ནས་ལ་འོག་པ་དུ་ཡོད་ནས་ཡང་ཡར་འགྲོ་བྱས་ནས་རལ་གྲི་སོ་ཡང་ཡར་བཙུགས་ཡང་ཐོག་སུ་བྱས་བྱས་ནས་ཁོ་རང་ཁོ་རང་བསད་བསྡད་ཀྱིས་བྱས་ཨོ་དེ་འདྲ་ཞིག་མཐོང།

ཡུལ་གྱི་རྒྱལ་པོ་གཅིག་རེད། ཡུལ་གྱི་རྒྱལ་པོ་དེ་དུས་རྒྱུན་དུ་ཆོས་ལ་དད་པ་ཆེན་པོ་དང། སྡིག་པ་བྱེད་ཡོད་མ་རེད། སྡིག་པ་བྱེད་ཡོད་མ་རེད། ད་དེ་དེ་ཁོ་ལ་ནི་ཁོ་རང་རྩེད་མོ་ཞིག་ལ་མགོ་གཡེང་བྱས་ནས་ང་རང་ཚོ་རྒྱ་བོད་ཀྱི་ཤོ་སྦག་ལ་སོགས་པ་དེ་འདྲ་ལ་མགོ་གཡེང་ནས་བསྡད་བསྡད་ཀྱིས་དེ་འདྲ་ཡོང་གི་འདུག་ཨང། ད་དེ་འདྲ་གི་སྐབས་ཤིག་ལ་མི།